གོང་དུ་བཀུར་བར་འོས་པའི་མཁས་དབང་དགེ་བཤེས་རྣམ་པ་དང་དགེ་རྒན་རྣམ་པ། ཤ་ནི་དགེ་འདུན་གྱི་དེ་འཕགས་པའི་དགེ་འདུན་རྣམ་པ་དང། སྐུ་མགྲོན་རྣམ་པ། ཤེས་རབ་རྣམ་པར་བཀྲ་བའི་སློབ་ཕྲུག་ཡོངས་ལ་ཡང། སློབ་ཕྲུག་ཕོ་མོ་ཡོངས་ལ་ཡང་ནི། བཀྲ་ཤིས་བདེ་ལེགས་དང་འཚམས་འདྲི་ཞུ་བ་དང་ཆབས་ཅིག་ཏུ། གཏམ་བཤད་གནང་མཁན་དེ་དང་ནི། བདེ་ཆེན་སྒྲོལ་མ་དང། ཏིང་ཏིང་སྙེམས་པ་གཉིས་ཀྱིས་ནི་གཏམ་བཤད་གནང་རོགས་གནང་ཞུ་བ་ཡིན།
ཐོག་མ་དེ་ལ་བཀུར་འོས་དགེ་རྒན་རྣམ་པ་ད་ག་ནང་བཞིན་ཕྱོགས་མཐའ་ཁག་ནས་ཕེབས་པའི་མཁས་དབང་རྣམ་པ་དང་ཆོས་གྲོགས་ཕོ་མོ་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་དང་ཆབས་ཅིག་ཐོག་མ་དེ་ལ་གོ་སྒྲིག་ཚོགས་ཆུང་ནས་ད་རེས་ང་རང་ལ་བསྡུ་སྐལ་བཟང་གི་གོ་སྐབས་དེ་གནང་བ་དེ་ལ་ཐུགས་རྗེ་གནང་བ་ཆེན་པོ་ཞུ་ཡས་ཡིན། དང་པོ་དེ་ལ་ཁོང་རྣམ་པ་ནི་ང་ལ་ད་རིང་གི་བརྗོད་གཞི་འདི་རྗེ་རིན་པོ་ཆེ་ཡི་གསང་གསུམ་གྱི་མཛད་པའི་སྐོར་ལ་འདུལ་ཞིང་མ་སྙན་རྩོམ་ཅིག་བྲིས་རྗེས་མཉམ་དུ་སྐར་མ་ལྔའི་རིང་ལ་གསུང་བཤད་ད་ག་ལ་གཏམ་བཤད་འདྲ་བོ་ཅིག་བྱེད་དགོས་རེད་འདུག་གསུངས་ར་ཡིན་ནའི་སྐར་མ་ལྔའི་རིང་ལ་ད་ང་ལྟ་བུ་ཅིག་གིས་རྗེ་རིན་པོ་ཆེ་ཡི་གསང་གསུམ་གྱི་མཛད་པའི་སྐོར་ལ་དེ་འདྲ་ཅིག་བཤད་དེ་ག་ལ་བཤད་ཐུབ་ས་ཡི་མ་ལ་བཤད་པའི་སྤོབས་པ་དེ་དེ་འདྲའི་ཞིག་ང་ལ་མི་འདུག་ར་ཡིན་ནའི་ད། བཤད་དགོས་པ་སོང་ཙང་ནི་ད་རིང་ནི་ང་ཡི་བསམ་པ་ལ་ནི་རྗེ་རིན་པོ་ཆེ་གི་གསུང་གི་མཛད་པ་དེའི་སྐོར་ལ་ནི། མདོར་བསྡུས་ཀྱི་ནི་ངོ་སྤྲོད་འདྲ་བོ་ཅིག་ཞུ་ན་བཞིན་དུ་དྲན་སོང། ཡིན་ནའི་ད་ངེད་ཀྱི། ཞེས་དེ་ག་སྙན་རྩོམ་དེ་འབྲི་དགོས་རེད་ད་ཡིན་ནའི་སྙན་རྩོམ་དེ་བྱུང་མ་སོང་ཡིན་ནའི་ངེད་ཀྱི་སྙན་རྩོམ་དེ་མ་ལོ་ཚིགས་ཀྱི་རྣམ་པ་འདྲ་བོ་ཅིག་དུ་འགྱུར་ཕྱིན་སོང་ར་ནི་ད་ག་ངེད་ཀྱི་རྩོམ་ཤོག་དེ་འགོ་བཙུགས་པ་ཡིན་ན། རྗེ་རིན་པོ་ཆེ་གི་རྟེན་འབྲེལ་བསྟོད་པ་ལས་མཛད་པ་ཀུན་ལས་གསུང་གི་ནི་མཛད་པ་མཆོག་ཡིན་དེ་ཡང་ནི་འདི་ཉིད་ཡིན་ཕྱིར་མཁས་པ་ཡིས་འདི་ལས་སངས་རྒྱས་རྗེས་དྲན་བྱོས་ཞེས་གསུངས་པ་ལྟར་རྗེ་རིན་པོ་ཆེ་མྱ་ངན་ལས་འདས་ནས་མི་ལོ་ཧྲིལ་པོ་དྲུག་བརྒྱ་འཁོར་བའི་རྗེས་དྲན་ཡང་གུས་མོས་བསམ་ན་གཙོ་བོ་ཁོང་གི་གསུང་གི་མཛད་པ་རྗེས་དྲན་ཞུ་དགོས་པ་མཐོང། རྒྱུ་མཚན་དེ་ག་རེ་ཡིན་ལབ་ན་ད་ལྟ་སྐབས་སུ་ད་སྤྱིར་བཏང་ནས་ང་ཚོ་ཡི་ནང་པ་སངས་རྒྱས་པའི་ཆོས་དེ་ཡོངས་གྲགས་སུ་ཁྱབ་བསྡད་དེ། ཁྱབ་བསྡད་ཡ་དང་ད་ག་ནང་བཞིན་གྱི་ང་ཚོ་ནང་པ་ཚོས་སྤོབས་པ་བྱེད་དགོས་པ་དང་ཕྱིའི་ཡུལ་གྲུ་ཁག་གིས་ང་ཚོ་ལ་ཆེ་མཐོང་བྱེད་དགོས་དེ་གཙོ་བོ་དེ་ང་ཚོ་སངས་རྒྱས་ཀྱི་གསུང་གི་མཛད་པའི་བཀའ་དྲིན་ལ་རེད་བསམ་གྱི་འདུག་ད་ག་ནང་བཞིན་གྱི་རི་བོ་དགེ་ལྡན་པ་ཞེས་ཡོངས་སུ་གྲགས་པ་དང་ད་ག་ནང་བཞིན་གྱི་རི་བོ་དགེ་ལྡན་པའི་གཞུང་འདི་ལ་བསླབ་པ་སློབ་གཉེར་བྱེད་ཀྱི་ང་ཚོ་ལ་གོ་སྐབས་བྱུང་ཡ་འདི་གཙོ་བོ་རྗེ་ཙོང་ཁ་པ་ཀྱི་གསུང་གི་མཛད་པ་ལ་བརྟེན་ནས་བྱུང་བ་རེད། དེ་འདྲ་སོང་ཙང་ནི་ངེད་ཀྱིས་གསུང་གི་མཛད་པའི་སྐོར་ལ་འདུ་བྱིན་ཅིག་ཞུས་ན་བསམས། ཀུན་གྱི་མཁྱེན་གསལ་ལྟར་ཡོངས་གྲགས་སུ་རྗེ་རིན་པོ་ཆེའི་གསུང་པོད་བཅོ་བརྒྱད་ཡོད་རེད་དེའི་ནང་ནས་དེ་ནས་རྗེ་རིན་པོ་ཆེ་ནི་ཕྱི་ལོ་གཅིག་སྟོང་སུམ་བརྒྱ་ལྔ་བཅུ་ང་བདུན་ལོར་སྐུ་འཁྲུངས་ཤིང་རིམ་པས་བསླབ་པ་སློབ་གཉེར་གནང་ནས་དགུང་ལོ་ཉི་ཤུ་རྩ་གཉིས་ཕྱི་ལོ་གཅིག་སྟོང་སུམ་བརྒྱ་བདུན་ཅུ་དོན་བརྒྱད་ལོར་བློ་གསལ་བགྲོད་པའི་ཐེམ་སྐས་མཛད་ཕྱི་ལོ་གཅིག་སྟོང་སུམ་བརྒྱ་བརྒྱད་ཅུ་གྱ་བརྒྱད་དགུང་ལོ་སུམ་ཅུ་སོ་གཅིག་ལ་ལེགས་བཤད་གསེར་ཕྲེང་བརྩམས། ཕྱི་ལོ་གཅིག་སྟོང་སུམ་བརྒྱ་དགུ་བཅུ་གོ་བདུན་དགུང་ལོ་བཞི་བཅུ་ཞེ་གཅིག་ལ་རྟེན་འབྲེལ་བསྟོད་པ་བརྩམས། དགུང་ལོ་བཞི་བཅུ་ཞེ་དྲུག། ཕྱི་ལོ་གཅིག་སྟོང་བཞི་བརྒྱ་གཉིས་ལོར་ལམ་རིམ་ཆེན་མོ་དང་ལམ་མཆོག་སྒོ་འབྱེད། ལམ་རིམ་ཆུང་ངུ་བརྩམས། ཕྱི་ལོ་གཅིག་སྟོང་བཞི་བརྒྱ་གསུམ་དགུང་ལོ་བཞི་བཅུ་ཞེ་བདུན་ལ་བྱང་སའི་ཚུལ་ཁྲིམས་ལེའུ་དང། རྩ་ལྟུང་དང། བླ་མ་ལྔ་བཅུ། པའི་རྣམ་བཤད་མཛད། སྤྱི་ལོ་གཅིག་སྟོང་བཞི་བརྒྱ་ལྔ་དགུང་ལོ་བཞི་བཅུ་ཞེ་བརྒྱད་ལ་སྔགས་རིམ་ཆེན་མོ་དང་ཀླུ་བྱང་གི་རྣམ་གཞག་རིམ་པའི་ཊཱི་ཀ་མཛད། དགུང་ལོ་ལྔ་བཅུ་ང་གཉིས་ལོ་སྤྱི་ལོ་གཅིག་སྟོང་བཞི་བརྒྱ་བརྒྱད་དྲང་ངེས་དང་རྩ་ཤེ་ཊཱིཀ་ཆེན་མཛད། དགུང་ལོ་ལྔ་བཅུ་ང་བཞི་གཅིག་སྟོང་བཞི་བརྒྱ་བཅུ་ལོར་ཡེ་ཤེས་རྡོ་རྗེ་ཀུན་བཏུས་ཀྱི་རྣམ་བཤད་དང་བཤད་རྒྱུད། ལྷ་མོ་བཞིས་ཞུས་པ་མཛད། སྤྱི་ལོ་གཅིག་སྟོང་བཞི་བརྒྱ་བཅུ་གཅིག་དགུང་ལོ་ལྔ་བཅུ་ང་ལྔ་ལ་རིམ་ལྔ་གསལ་སྒྲོན་དང་རིམ་ལྔ་གདན་རྫོགས་མཛད། སྤྱི་ལོ་གཅིག་སྟོང་བཞི་བརྒྱ་བཅུ་བཞི། དགུང་ལོ་ལྔ་བཅུ་ང་བརྒྱད་ལ་འགྲེལ་པ་བཞི་སྦྲགས་མཛད། དགུང་ལོ་ལྔ་བཅུ་ང་དགུ་སྤྱི་ལོ་གཅིག་སྟོང་བཞི་བརྒྱ་བཅོ་ལྔ་ལོར་ལམ་རིམ་འབྲིང་པོ་མཛད། དགུང་ལོ་དྲུག་ཅུ་རེ་གཉིས་སྤྱི་ལོ་གཅིག་སྟོང་བཞི་བརྒྱ་བཅོ་བརྒྱད་འཇུག་ཊཱིཀ་དགོངས་པ་རབ་གསལ་དང་བདེ་མཆོག་རྩ་རྒྱུད་ཀྱི་ཊཱི་ཀ་མཛད། འདུག་བྱས་ནས་ད་ལྟ་ངེད་ཀྱིས་རྗེ་རིན་པོ་ཆེ་ཀྱི་གསུང་གི་མཛད་པའི་ངོ་སྤྲོད་མདོར་བསྡུས་ཅིག་མར། ཞུས་པ་ཡིན། ད་ག་ནང་བཞིན་གྱི་རྗེ་རིན་པོ་ཆེ་གྱི་གཞུང་འདི་ལ་མདོ་དང་སྔགས་གཉིས་འདུ་བྱས་ནས་དབྱེ་བ་ཕྱེ་བ་རེད། འདིའི་ནང་ལོགས་ནས་མདོ་སྔགས་གཉིས་སུ་དབྱེ་བ་ཕྱེ་བ་དེ་མདོར་བསྡུས་ཅིག་རོབ་ཙམ་གྱིས་མར་ཞུས་པ་ཡིན། གསང་སྔགས་ཀྱི་གཞུང་ནང་ལོགས་ལ་རིམ་ལྔ་གསལ་སྒྲོན་དང་རིམ་ལྔ་གདན་རྫོགས་བཅས་ཡོད། དེའི་རྗེས་གཉིས་པ་དེ་གསང་འདུས་རྒྱུད་འགྲེལ་ཆེན་མོ་སྔགས་རིམ་ཆེན་མོ་ལ་སོགས་པའི་གཞུང་བརྒྱ་སྐོར་ལྷག་ཙམ་བཞུགས་བསྡད་ཡོད། མདོ་ཕྱོགས་ཀྱི་གཞུང་ནང་ལོགས་ལ་འདུལ་བ་ནང་ལོགས་ལ་དགེ་ཚུལ་གྱི་བསླབ་བྱ་གནམ་ལྡེང་མ་དང་འདུལ་བ་མདོ་རྩ་བའི་ཟིན་བྲིས་སོགས་གཞུང་བཞི་དང། ཤེར་ཕྱིན་ནང་ལ་ལེགས་བཤད་གསེར་ཕྲེང་ཞུགས་གནས་སྐྱེས་བུ་ཆེན་པོའི་དཀའ་གནས་སོགས་གཞུང་ལྔ་དང། དབུ་མ་དྲང་ངེས་ལེགས་དབུ་མ་ནང་ལོགས་ལ་དྲང་ངེས་ལེགས་བཤད་སྙིང་པོ་བྱས། དབུ་མ་དགོངས་པ་རབ་གསལ་ལ་སོགས་གཞུང་དགུ་དང། ཚད་མ་ནང་ལོགས་ལ་སྡེ་བདུན་ཡིད་ཀྱི་མུན་སེལ་བཞུགས། གཞན་ཡང་ནི་གསུང་ཐོར་བུ་ཁག་ཅིག་མང་པོ་ཞིག་ཡོད་རེད། དེའི་ནང་ལོགས་ནས་ནི་མདོ་དང་སྔགས་གཉིས་ནང་ལོགས་ནས་སྔགས་ཀྱི་གཞུང་དེ་ནི་མང་བ་ཡོད། ད་བསྡུ་བྱས་ནས་ང་ཚོ་ཡི་རྗེ་རིན་པོ་ཆེ་གྱི་གསུང་གི་མཛད་པ་རྗེས་དྲན་བྱེད་དགོས་ཡོད་རེད་ལ་ནི་ང་ཚོའི་ལག་འོག་རེད་ནས་ནི་རྗེས་དྲན་བྱེད་སྟངས་དེ་དག་ད་ལྟ་ངེད་ཀྱིས་ཤེས་པ་ནང་བཞིན་བྱས་ནས་མར་གཞུང་འདི་ནི་བགྲང་ཕྲེང་འདྲ་པོ་ཞིག་མར་བགྲང་ཡ་ཙམ་མིན་པ་ནི་གཙོ་བོ་ནི་ང་ཚོར། ཚང་མས་ཀྱིས་རྗེ་རིན་པོ་ཆེ་ཀྱི་གསུང་ཟབ་ཞིང་རྒྱས་པ་འདི་ལ་བསླབ་པ་སློབ་གཉེར་གནང། བསླབ་པ་སློབ་གཉེར་གནང་དུས་ཙམ་པ་འོ་དེ། ལྟ་སྒོམ་སྤྱོད་གསུམ་གྱི་སྒོ་ནས་བསླབ་པ་སློབ་གཉེར་གནང་བ་དེ་གལ་ཆེན་པོ་ཆགས་བསྡད་རེད། དེ་འདྲས་ཅིག་བྱས་པ་ཡིན་ན་རྗེ་རིན་པོ་ཆེ་ཀྱི་གསུང་གི་མཛད་པ་རྗེས་དྲན་དེ་གཙོ་བོ་ངོ་མ་དེ་དེ་འདྲས་ཐོག་ཆགས་བསྡད་ཡོད་རེད། ཞུ་ཡིན་ཐུགས་རྗེ་གནང།

ཨ་ནི་པད་མ་འདི་སྒང་ལ་འབྲི་ཤོག་གསུངས་དུས་ཙམ་པ་ལ་ད་དང་པོ་ངེད་ལ་དེའི་ཤོ་ལོ་ཀ་ཐོག་ནས་འབྲི་དགོས་བསམ་སོང་ཡིན་ན་ཡང་དེ་འདི་འབྲི་ཡ་དེ་དེ་ཁག་པོ་འདྲ་བ་ཆགས་སོང་སོ་སོ་གི་ཚོར་བ་གང་ཡོད་པ་དེ་བདག་རང་འདི་ཡང་འདི་མ་ཤོ་ལོ་ཀ་གི་ཐོག་ནས་མར་འབྲི་དུས་ཙམ་པ་ལ་ཏག་ཏག་ཅིག་མ་ཡོང་མཁན་འདྲ་བ་ཅིག་འོ་དེ་ནས་འདྲ་བ་ཅིག་ཆགས་སོང་ར་ཨ་ནི་ད་ད་ཡིན་ད་འདི་ངས་འབྲི་ཡ་དེ་རྩོམ་ཤོག་དེ་ཚིག་ལྷུག་འདི་བདག་རང་ཚིག་ལྷུག་སྒང་ལ་བྲིས་ཡོད་ཡིན་ན་ཡང་ད་འདི་ཚིག་ལྷུག་སྒང་ལ་བྲིས་ཡོད་རེད་དེ་ཡིན་ན་ཡང།

མདོ་སྔགས་ཟུང་འབྲེལ་ཆོས་ཚུལ་སྟོན་ལ་མཁས། བསླབ་ཁྲིམས་མིག་འབྲས་ཇི་བཞིན་ལེགས་བསྡམས་པས། སྟོན་མཆོག་གཉིས་པ་བློ་བཟང་གྲགས་པར་འདུད། རྒྱལ་བའི་གསུང་རབ་ཀུན་གྱི་ཟབ་པའི་དོན། གསལ་བར་སྟོན་མཛད་རྗེ་བཙུན་ཙོང་ཁ་པའི། རྣམ་ཐར་ཕ་མཐའ་རྒྱ་མཚོའི་གཏེར་ཆེན་ལས། མདོར་བསྡུས་ཆུ་ཐིགས་ཙམ་ཞིག་འཆད་པར་སྤྲོའོ། ད་མཆོད་བརྗོད་དང་བརྩམ་པར་དམ་བཅའ་དེ་ནས་བྱས། ད་དེ་རྗེས་ལ་ད་དེ་ཡང་ངས་འདི་སྡེ་ཚན་ལྔ་ལ་ཕྱེ་ནས། ཨ་ནི་འདི་ངས་འདི་རྩོམ་ཤོག་འདི་བྲིས་ཡོད། ཨ་ནི་སྡེ་ཚན་ལྔ་ལ་དང། དང་པོ་དེ། རྗེ་ཙོང་ཁ་པ་ཆེན་པོ་ཡི་གསང་བ་གསུང་གི་རྣམ་ཐར་མདོར་བསྡུས་བྱས། རྗེ་རིན་པོ་ཆེའི་མདོ་སྔགས་ཟུང་འབྲེལ་གྱི་སྤྱོད་པ་ལ་ཉམས་བཞེས་མཛད་ཚུལ། རྗེ་རིན་པོ་ཆེའི་ཐུན་མོང་མིན་པའི་ཕྱག་རྗེས་ངོས་བཟུང་བ། སྐྱེས་བུ་དམ་པ་གཞན་གྱིས་རྗེ་རིན་པོ་ཆེ་ཡི་ཆེ་བ་བརྗོད་ཚུལ། ཐ་མ་དེ་ལ་རྗེས་འཇུག་གདུལ་བྱ་རྣམས་ཀྱི་འགན་བབ། སོ་སོ་ལ་འགན་བབ་ག་རེ་ཡོད་ཟེར་ནས་སྡེ་ཚན་ལྔ་ལ་དུས་ཕྱེས་ནས་ངས་རྩོམ་ཤོག་དེ་བྲིས་ཡོད། ཡིན་ན་ཡང་དུས་བྲིས་ཡས་བྲིས་ཡོད་དེ།

སྤྱིར་བཏང་ནི། ག་ལ་བར་ད། ནི་རྗེས་འཇུག་གདུལ་བྱ་རྣམས་ཀྱི་ད། རིན་པོ་ཆེ་སྐྱེས་བུ་དམ་པ་ཁོ་རང་ཚོ་ལ་ད་ཞེ་པོ་ཅིག་ད་དད་པ་འཁྲུངས་ནས། ནི་དེའི་དབང་གིས་ད་འདིའི་ནང་བཀོད་པ་རེད་པ། ད་ཡིན་ན་ཡང་ད། ཡིན་ན་ཡང་ད་ངའི་ནམ་རྒྱུན་ད་ང་ང་རང་གི་ད་ནམ་རྒྱུན་རྣམ་ཐར་འདི་ཚོ་མཇལ་དུས་ཙམ་པ་ལ་ཡིན་ན་རེད་འདུག་ནི་ད་ང་ན་ཞིག་ངའི་སྐྱེས་བུ་དམ་པ་རྣམས་ཀྱིས་ད། ཁོ་རང་ཚོ་གི

དངོས་གནས་དད་པ་དཔེ་ཤུགས་ཆེན་པོ་ཞེ་པོ་ཅིག་ཡོང་གི་འདུག་དཔེ་ཚོར་བ་ཚོར་བའི་སྟེང་ནས་ཅིག་སོ་སོ་གར་ས་ག་ལ་བར་ད་ཁོང་གི་ད་སྐུ་ངལ་སྐྱོན་སྟངས་དེ་འདི་ཚོ་སོ་སོ་ད་ཤེས་རྟོགས་དེ་ནས་ཡོང་ཐུབ་ཀི་འདུག་བྱས་ཙང་ཨ་ནི་ཁོང་ལ་བལྟས་བྱས་ཙང་ངས་འདི་ནང་ལོགས་ཡ་དམིགས་བསལ་གྱི་ད་རྗེ་རིན་པོ་ཆེ་ཨ་ནི་ལུང་གི་སྐྱེས་བུ་ཡིན་ཚུལ་དང་འདི་ཚོ་ངས་ག་དགོས་ཀྱི་ངས་འདི་ན་དམིགས་བསལ་གྱིས་བསྒྲུབས་མེད་བསྒྲུབས་མེད་ལགས་བར་ད་འདི་ན་ངས་ཞུས་མེད་ཞུས་ཡ་ཡིན་དེ་བཞི་ལ

ཨཱ་ནི་ཀརྨ་པ་སྐུ་ཕྲེང་བཞི་པ་རོལ་པའི་རྡོ་རྗེ་ཡི་དྲུང་དུ་ཨཱ་ནི་དབུ་སྐྲ་གཙུག་ཕུད་བཞེས་དེ་ནས་དགུང་ལོ་བདུན་ལ་ཨཱ་ནི་བྱ་ཁྱུང་དགོན་དུ་ཆོས་རྗེ་དོན་གྲུབ་རིན་ཆེན་གྱིས་མཁན་པོ་དང་ཨཱ་ནི་གཞོན་ནུ་བྱང་ཆུབ་ཀྱིས་ཨཱ་ནི་སློབ་དཔོན་མཛད་དེ་ཨཱ་ནི་དགེ་ཚུལ་གྱི་སྡོམ་པ་བཞེས་དེ་ནས་དགུང་ལོ་བཅུ་དྲུག་ལ་ད་དེ་རྗེས་ལ་ཨཱ་ནི་དགུང་ལོ་བཅུ་དྲུག་ལ་ཨཱ་ནི་ཁོང་དབུས་སུ་ཕེབས་པའི་འགོ་དབུ་བརྩམས་ལ། ད་དབུས་སུ་ཕེབས་དུས་ཙམ་པ་ལ་ད་ཁྱོན་དུ་འབད་ད་དེ་ཕ་ཡི་ད་ང་ཚོ་ད་ས་ཆ་འདི་ལ་ད་འགྲོ་མྱོང་ཡོད་མ་རེད་ད་ཡིན་ན་ཡང་ད་ག་ལ་འདི་ནས

ད་རྣམ་ཐར་ཁ་ཤས་ན་ཡང་འདུག་ཁོ་རང་ཕེབས་པའི་སྐབས་དེ་ལ་ཁོ་རང་མཉམ་དུ་ཡང་དཔེ་ཆ་རོགས་མང་པོ་ཞེ་གཅིག་ཡོད་པ་དང་ཨ་ནི་ག་རེ་ལབ་དགོས་རེད་ད་རྟ་དང་འདི་ཚོ་འདི་ནས་ཕེབས་པའི་བཟོ་འདྲ་འདི་ནས་མི་མང་པོ་མཉམ་དུ་ཡོད་པའི་བཟོ་འདྲ་འདི་ནས་འདུག་ཡིན་ན་ཡང་ད་རྣམ་ཐར་ཡང་འདི་ན་དེ་རྣམ་ཐར་ཆེན་པོ་འདི་ཚོ་ན་འདི་ནས་འདི་དམིགས་བསལ་གྱི་འདི་མི་འདུག་ད་འདི་འདི་ཡོང་དུས་ཙམ་པ་ད་འདི་ན་ག་རེ་ཟེར་གི་འདུག་ལབ་ན་རྗེ་རིན་པོ་ཆེ་ད་དགུང་ལོ་བཅུ་དྲུག་ལ་བཅུ་དྲུག་བཅུ་བདུན་ལ་ཕར་ཕེབས་པའི་སྐབས་དེ་ལ་ཁོ་རང་ལོ་གཞོན་གཞོན་བྱས།

འདི་ལ་ཕེབས་ཡོད་རོགས་འོལ་ཁ་ལ། ཨ་ནི་འདི་ལ་མ་ཕེབས་གོང་ལ་ད་སྤྱིར་བཏང་ལོ་རྒྱུས་འདི་བཤད་སྲོལ་མི་འདྲ་བ་གཉིས་དེ་ནི་འདུག་རོ། ཨ་ནི་ད་ངས་སྐྱབས་མགོན་རིན་པོ་ཆེ་གི་འདི་གསུང་ཅིག་བྱས་སོང་འདི་ན་སྐྱབས་མགོན་རིན་པོ་ཆེ་ཡིས་འདི་གསུང་གནང་གི་འདུག་ཨ་ནི་རྗེ་རིན་པོ་ཆེ་ཡིས་ཨ་ནི་འདི་དུས་ད་རྗེ་བཙུན་འཇམ་དཔལ་དབྱངས་ཞལ་གཟིགས་བྱུང་གོ་ར་རྗེ་རིན་པོ་ཆེ་ལ་དངོས་སུ་ཞལ་གཟིགས་བྱུང་དུས་ཙམ་པ་ལ་ཨ་ནི་ད་རྗེ་རིན་པོ་ཆེ་གི། ད་ངའི་ལྟ་བ་དེ་ནི་ལྟ་བ་ག་འདྲ་ཅིག་ཡིན་ཟེར་ནས། ལྟ་བ་ག་རེ་རེད་ཤག་ཟེར་ནས་རྗེ་རིན་པོ་ཆེ་ཡར་ཞུས་དུས་ཨ་ནི་རྗེ་རིན་པོ་ཆེ་གིས་ཐལ་རང་གི་ལྟ་བ་ག་རེ་རེད་ཤག་ཟེར་ནས་རྗེ་རིན་པོ་ཆེ་ཡར་ཞུས་དུས། དེ་ནས་རྗེ་བཙུན་འཇམ་དབྱངས་ཀྱིས་ཁྱོད་རང་གི་ལྟ་བ་དེ་ཨ་ནི་ཐལ་རང་གང་གི་ཡང་ལྟ་བ་རེད་མི་འདུག་བྱས་ཙང་ཁྱོད་རང་ཨ་ནི་ད་དུང་ཡང་ཁྱོད་རང་བསགས་སྦྱང་གནང་དགོས་འདུག་ཨ་ནི་དེ་ནས་ག་རེ་ཟེར་བྱས་ཙང་བསགས་སྦྱང་དང་འདིའི་ཆེད་དུ་ཨ་ནི་ཁྱོད་རང་ཕར་ལ་ཕེབས་དགོས་རེད་ཟེར།

དབུ་མའི་ལྟ་བ་འདི་དག་རྒྱུད་ལ་མངའ་ཡོང་ཡག་གི་ཆེད་དུ་ཞེ་གཅིག་ད། སྐུ་ངལ་ཆེན་པོ་བསྐྱོན་བསྐྱོན་གནང་ཡོད་རེད། ཞེ་གཅིག་སྐུ་ངལ་གནང་ནས། སྐུ་ངལ་གནང་དེ་ནས་གཅིག་ཐབས་ཤེས་མང་པོ་ཞེ་གཅིག་བཏང་གནང་རེད་དེ་ད་དུང་ཡང་ཁོང་ལ་ཨ་ནི་དབུ་མའི་ལྟ་བ་དེ་འདྲ་རྒྱུད་ལ་འཁྲུངས་མི་འདུག་ཟེར་ནས་དེ་ནས་འདི་གསུངས་པའི་སྐབས་འདི་ལ། ད་འདི་ང་ཚོ་གི་ཡང་སྤྱིར་བཏང་ནམ་ནམ་རྒྱུན་ང་ཚོ་གི་གཅིག་ཡོད་རོགས་ད་ང་ཚོ་གཅིག་ཐོས་བསམ་སློབ་གཉེར་ད། ཚིག་རྐྱང་པ་ཚིག་རིས་གཅིག་པུ་གཅིག་པུ་ལ་བརྟེན་ནས་ད་ང་ཚོ་ཐོས་བསམ་བྱེད་ཀྱི་ཡོད་རོགས།

ང་ཚོ་ད་ག་ལ་འདི་ཤེས་ཀྱི་ཡོད་བསམ་གོ་ར་ད་ཁོ་ཚིག་རིས་ད་བསྡུ་གཏོང་བ་དང་འདི་གོ་བ་རགས་པ་ད་ང་ཚོ་ཤེས་ཀྱི་ཡོད་བསམ་གོ་ར། ཡིན་ན་ཡང་ད་ག་རང་འདི་ལྟ་བ་འདི་ད་རང་གི་བསམ་བློ་འདི་ཨ་ནི་ཡང་སོ་སོ་སྤྱི་ཚོགས་ཁྲོད་ལ་མར་འགྲོ་ནས་ཅིག་སྤྱོད་ལམ། འཁྱེར་ཕྱོགས་དང་ཅིག་ག་རེ་ནས་སྤྱི་ཚོགས་བསྡུ་བྱེད་པའི་སྐབས་འདི་ལ། འདི་རིགས་འདི་ལྟ་བ་དང་འདི་རྦད་ཁ་ཁ་ཆག་ཆག་གོ་ར་ད། འདི་ཆག་ཡ་འདི་ག་རེ་ཟེར་ན་ཁོ་ཚོར་བའི་ཐོག་ནས་འཚོ་བ་དང་འདྲེས་པའི་སྒོ་ནས་ཨ་ནི་ཁོ་ལྟ་བ་འདི་ཨ་ནི་སོ་སོ་ལ་རྒྱུད་ལ་མ་སྦྱར་བ་སོང་ཙང་ཨ་ནི་ད་འདི་ག་རེ་ལབ་དགོས་རེད་ད།

ཁོང་གིས་ད་མི་ཚེ་གི་འདི་ལོ་རྒྱུས་ལ་རྣམ་ཐར་ལ་འདི་བྱེད་དུས་ཙམ་པ་ལ། ཨ་ནི། ཁོང་སྤྱིར་བཏང་དེ། ཁོང་ཕ་ཡི་འབྲི་གུང་ཕར་ལ་འབྲི་གུང་ལ་ཕེབས་པའི་སྐབས་དེ་ལ་ཨེ་འབྲི་གུང་ལ། དེ་དུས་བོད་སིལ་བུ་འཐོར་བའི་གནས་སྐབས་དེ་རེད་ད་བོད་སིལ་བུ་འཐོར་བའི་དུས་ཚོད་བྱས། ཨ་ནི་དེ་དུས་ད་བོད་བོད་སིལ་བུ་འཐོར་བའི་གནས་སྐབས་དེ་ལ། ཨ་ནི་དེ་དུས་ཕར་ལ་དེ་ག་རེ་ཟེར་ན་འབྲི་གུང་གི། ཨ་ནི་དེ་དུས་ཕག་གྲུ།

མཁས་པ་དེ་ཚོ་གིས་དེ་ནི། མེད། དུས་ཚོད་མེད་ཟེར་ནས་དེ་ནི་སུ་གཅིག་གིས་གསུང་གནང་མི་འདུག་ཨ། ད་དེ་གི་གཅིག་དེ་ཕྱོགས་གཅིག་དེ་ངས་ག་རེ་མཐོང་གི་འདུག་ཟེར་ན། རྗེ་རིན་པོ་ཆེ་ཁོ་རང་ཡང་ཅིག། དང་པོ་ཁོ་རང་ནས་མར་སྦྱངས་པའི་སྐབས་ལ་ཁོ་རང། ཨ་ནི་ཞེ་གཅིག་ད། ག་རེ་ཟེར། ཐོས་བསམ་གཅིག་པུ་མ་ཡིན་པ་ཞིག་དཔེ། ཐོས་དོན་དེ་རྒྱུད་ལ་སྦྱར་ནས

དཔལ་འབྱོར་གྱི་མཐུན་རྐྱེན་གནང་མཁན་དེ་གཙོ་བོ་དེ་ཕག་གྲུ་བཀའ་བརྒྱུད་ད་ཕག་གྲུའི་ཡི་ད་ག་ལ་དེ་དེ་རིང་ག་རེ་ཟེར་ཆབ་སྲིད་དེ་ཕག་གྲུ་གྱི་ཆབ་སྲིད་ཚང་ཕག་གྲུ་བཀའ་བརྒྱུད་ཁོ་རང་ཚོ་ཡི་ནང་དུ་ད་དེ་སྤྱི་དང་རྗེ་རིན་པོ་ཆེ་ཁོ་རང་དེ་ཞུ་དེ་ཉམས་རྟོགས་དང་དེ་ཚོ་ག་ལ་བར་ད་ཁོ་རང་གྱི་ཉམས་བཞེས་གནང་སྟངས་དང་ཁོ་རང་གྱི་གཙོ་བོ་ད་འདུལ་བའི་ཐོག་ལ་ཁོ་རང་དམིགས་བསལ་གྱི་ཞུ་ཅིག་ད་ཤུགས་རྐྱེན་གནང་གི་ཡོད་རེད་འོ་དེ་ཡི་ད།

པས། ག་བ་ག་ས་ཆ་ག་བ་ག་ས་འགྲུལ་བཞུད་དེ་ནས་ཕེབས་ཡོད་རེད་དེ། ས་ཆ་གཅིག་ལ་ཁྱོན་ནས་ལོ་གཅིག་གཅིག་གཉིས་ཙམ་ལས་མང་ཞེ་དྲག་བཞུགས་གནང་གི་ཡོད་པ་མ་རེད། ཨ་འདི། དེ་ནི་ག་བ་ག་ས་ཕེབས་དུས་ཕེབས་དུས་ཙམ་པ་ལ་ཨ་ནི་རྟ་སྒང་ལ་ཞོན་པའི་གི་དེ་ནི་ལོ་རྒྱུས་ཅི་ཡང་ཡོད་མ་རེད་དེ་ནི་གསུང་གི་འདུག། བྱས་ཙང་ད་སེམས་ཅན་ལ་སྙིང་རྗེ་ནི། ར་ད་ཁོང་པས་རྟ་སྒང་ལ་ཞོན་པའི་ལོ་རྒྱུས་ཡོད་མ་རེད། ད་དེ་འདི་མེད་པ་དེ་གི་ག་རེ་ཟེར་ན་ཁོང་པས་ད་ཧ་ཅང་གི་ད་བྱང་ཆུབ་ཀྱི་སེམས་ལ་ཨ་ནི་སྤྱོད་པ་ཉམས་ལེན་བྱེད་ཡ་དེ་ཨ་ནི་གཅིག་དེ་གི་ཨ་ནི་སྟོན་གི་འདུག་བསམ་གི་འདུག་ད། དེ་ནས་ད་ཕལ་ཆེར་དུས་ཚོད་དུས་ཚོད་རྫོགས་རུ་འགྲོ་བྱེད་གི་སར་ད་ངའི་མཐའ་དོན་འདི་ལ་ད་ཨ་ནི་མཐའ་དོན་འདི་ལ་ད་ངའི་ཞུ་ཡ་དེ་ག་རེ་ཟེར་ན། སྤྱི་བཏང། དེ་རིང་ང་ཚོ་ད་འཚོགས་ཡ་འདི་ད་ཨ་ནི་རི་བོ་དགེ་ལྡན་པའི་གི་འདི་འཚོགས་སྡོད་ཀྱི་ཡོད་རེད་དེ། ཡིན་ན་ཡང། རྗེ་རིན་པོ་ཆེ་གི་ད་ཁོ་རང་གི་འདི་མི་ཚེ་ཡི་ལོ་རྒྱུས་ལ་བསྡུ། ལྟ་དུས་ཙམ་པ་ལ། རྗེ་རིན་པོ་ཆེ་གིས་ད་ཆོས་ལུགས་རིས་མེད་ལ་ནི་ཐོས་བསམ་སློབ་གཉེར་གནང་ཡ་འདི། ང་ཚོ་ལ་ད་ཞུ་ཅིག་ད་བློ་སྐྱེད་ཆེན་པོ་ཅིག། འདི་གིས་ནི་ང་ཚོ་ལ་ག་རེ་ཞུ་དགོས་རེད་ད། ང་ཚོ་ལ་ཡང་ད་རང་འདི་ཡི་རྗེས་སུ་འཇུག་ཐུབ་པ་ཡིན་ན་འདི་དགེ་མཚན་ཆེན་པོ་ཞུ་ཅིག།

ནམ་རྒྱུན་བསམ་བློ་དེ་ནི་བཏང་གི་ཡོད། ཨ་ནི་ཆོས་ལུགས་ཆོས་ལུགས་ལས་ཡིན་ཏེ་དེ་ནི་དེ་ནི་ཅིག་རེད། གཙོ་བོ་ཨ་ནི་སངས་རྒྱས་ཀྱི་བསྟན་པ་རིན་པོ་ཆེ་ཨ་ནི་རྒྱས་ན་འགྲིག་གི་འདུག་བ་བསམ་པའི་ད་བསམ་བློ་དེ་ནི་འཁྱེར་མཁན་ཅིག་བསམ་བློ་དེ་ནི་འཁྱེར་མཁན་ཅིག་ང་རང་ལྟ་བུ་ཅིག་གིས་རྗེ་རིན་པོ་ཆེ་ཡི་རྣམ་ཐར་མཇལ་དུས་ཙམ་པ་ལ་ད་ཧང་སང་ཡ་རེད་ཤག་ད་ཁོ་རང་ལྟ་གྲུབ་སྨྲ་བ་པོ་ལབ་ན་ཡང་རེད་འདུག་ག་རེད། ད་ཁོང་ད་དངོས་གནས་ད་ད་ལྟ་ཡི་ཆ་ནས་གལ་སྲིད་རྗེ་རིན་པོ་ཆེ་བཞུགས་ཡོད་ན་ད་ཁོ་ཧང་སང་ཡ་གི་ད་མཁས་པ་ཆེན་པོ་རེད་ཤག་ད་འོ་དེ་ནི་ཅིག་ཞུ་ཡ་ཡིན་དེ་ནི་ད་མང་པོ་ཞུ་མི་དགོས་པ་བྱས་དེ་ནི་དེ་རིང་ང་ཚོ་ལ་ད་འདི་ཨ་ནི་གཏམ་བཤད་གནང་ཡ་གི་ཨ་ནི། གོ་སྐབས་གནང་བ་འདི་ལ་འཛིན་སྐྱོང་དང་གོ་སྒྲིག་ཚོགས་ཆུང་ལ་ཐུགས་རྗེ་ཆེ་གནང་ཞུ་བ་དང་ད་དུང་འདི་ལ་སྐྱབས་མགོན་རྒྱལ་བའི་དབང་པོ་ཐམས་ཅད་མཁྱེན་ཅིང་གཟིགས་པ་ཆེན་པོ་མཆོག་གིས་དབུས་པའི་བསྟན་འཛིན་གྱི་སྐྱེས་བུ་དམ་པ་རྣམས་སྐུ་ཚེ་ཡུན་དུ་བརྟན་པ་དང་དེ་དག་གི་ཐུགས་བཞེད་ལྷུན་གྱིས་འགྲུབ་པའི་སྨོན་འདུན་དང་བཅས་ཐུགས་རྗེ་ཆེ་གནང་ཞུ་ཞུ།
ཨ་ད་ཡང་སློབ་དཔོན་ཏིང་འཛིན་ཉི་མའི་ངོས་ནས་དེ་ནི། ཨོ་ཟབ་པ་དང་རྒྱ་ཆེ་བའི། དེ་ནི་རྗེ་རིན་པོ་ཆེ་གི་དེ་ནི་སྐུ་གསུང་ཐུགས་གསུམ་གྱི་མཛད་པ་ལ་ཡར། འགྲེལ་བརྗོད་དཔེ་མི་སྲིད་ཡག་པོ་གནང་སོང་བས་སྙིང་ནས་ཐུགས་རྗེ་ཆེ་ཞུ་བ་ཡིན། དེ་ནི་དེ་ང་རང་ངོས་ནས་དཔེར་ཆ་བཞག་པས་ན་དེ་ནི། ཨོ་རྗེ་རིན་པོ་ཆེ་དགོངས་པ་གཞན་དོན་དུ་གཤེགས་ནས་མི་ལོ། ཨོ་དྲུག་བརྒྱ་འཁོར་བ་དེ་ལ་ཡར་ནི། འདི་བར་ཚོགས་ཆུང་དང་འདུ་ཆུང་ངོས་ནས

ཉི་མའི་ཆུ་བོ་ཆེན་པོའི་བུ་ལས་བུད་དེ། གསང་འདུས་གསང་འདུས་འཇམ་པ་རྡོ་རྗེའི་བུ་ལས་བཞེས་ནས་ད་བུ་ལས་ཡ་ག་རང་གི་པའི་ནང་ན་ཡང་དེའི་གི་པའི་བརྗིད་པ་དེ་གསང་འདུས་དག་ང་དོ་དེའི་མགོན་པོ་ཀླུ་སྒྲུབ་ཀྱི་འཕགས་ལུགས་གསང་བ་འདུས་པ་རུ་ངག་གསང་འཕགས་ལུགས་གསང་བ་འདུས་པ་དེ་ད་ལྷ་སོ་གཉིས་ཀྱི་ད་ཞེས་པ་དེ།

ཨ་ནི་བས་དེས་ང་ཚོ་ཕར་ཕྱིན་ཐེག་པའི་ལུགས་ལ་ཡ་ས་བཅུ་ལམ་ལྔ་རིམ་གྱིས་བགྲོད། ཨ་སྔགས་བླ་མེད་ཀྱི་ལམ་ལ་ཞུགས། སྔགས་བླ་མེད་ཀྱི་ལམ་ལ་ཞུགས་ནས། ཨ་ནི་ང་ནི། ལུས་དབེན་ངག་དབེན། སེམས་དབེན་དེ་ཚོ་དེ་ཚོ་མངོན་དུ་བྱས་ནས། ཨ་ནི་ང་ནི་དེ། ཨོ། ད་མི་སློབ་པའི་ཟུང་འཇུག་དེ་ནི་སྟན་ཐོག་གཅིག་ལས་མངོན་དུ་བྱས་ཡོད་རེད། ཨ་ང་ཚོ་དེ། ད་ང་ཚོ་རྒྱ་དེ་བོད་ལ་ཡ་ཡིན་ན། དགའ་ལྡན་ལྔ་མཆོད་ཟེར་ནས་ད་ང་ཚོ། དགའ་ལྡན་ལྔ་མཆོད་དེ་ལ་ཡ། ཚང་མ་གི་དེ་ནི་མཆོད་མེ་ཕུལ་ནས་ད་ལྷ་སའི་བར་སྐོར་ནང་ལ་ཡ། ཨ་ནི་མཚན་མཆོད་མེ་མང་པོ་ཕུལ་བའི་ད་ནི་བར་སྐོར་ནང།

སེམས་ཤུགས་སེམས་ཤུགས་བསྐྱེད་པའི་ཐོག་ནས་སེམས་ཤུགས་ཆེན་པོ་བསྐྱེད་པའི་ཐོག་ནས་ནི། ང་ཚོ་རྗེ་རིན་པོ་ཆེའི་མི་སློབ་པའི་ཟུང་འཇུག་གོ་འཕང་མངོན་དུ་བྱེད་ཡ་ལ། ནི་རལ་དུ་ཆུང་བར་ཡོད་པ་ཙམ་ཙམ་དུ་མ་ཟད། ནི་བུ་མོ་ལ་ཡོད་པ་གི་ད་ཐག་ཆུ་མྱུ་གུ་ནི་མང་པོ་སྦྲིད་གནང་གི་རེད། དེ་འདྲ་དུས་ཙམ་ནས་ནི་ད་དུང། ཨོ། མ་འོངས་པ་ན་ཡ། ནི་བསྟན་པ་འཛིན་སྐྱོང་སྤེལ་གསུམ་བྱེད་ཡ། ནི་དཔེ་བསྟན་པ་ཡུན་རིང་དུ་གནས་ཡ། ད་གྲྭ་པའི་དགེ་འདུན་གི་སྡེ་ནི་ཡོད་པ་ཙམ་མ་ཟད། མི་སྐྱ་ཚོ་གི། ནི་བའི་སློབ་ཕྲུག་ཚོ་གི། ཤེས་རྟོགས་གོ་རྟོགས་སྤེལ་ནས་ནི་ང་ཚོ་པད་པད་བསྟན་པ་ཚ་བཞག་ན།